རྟེན་གཞལ་ཡས་ཁང། རྟེན་གཞལ་ཡས་ཁང་དང་དེ་ནི་དེ་ལ་བརྟེན་པ་ལྷ་ཡི་དཀྱིལ་འཁོར་འདི་བསྒོམས་ནས། བསྒོམས་པས་དེ་ནི་དེ་འདྲ་བའི་ཏིང་ངེ་འཛིན་གྱིས་པས་ཏིང་ངེ་འཛིན་དེའི་སྒོ་ནས་པས་གང་སྣང་བ་སྒང་ག་ལ་འདི་ནི་དག་པའི་སྣང་བ་ལ་འཆར་བར་ཤོག་ཞེས་སུ་བྱས་ནས་ད་དེ་རེས་ན་དོགས་སུ་བྱ། ད་དེ་ནི། ད། རྣལ་འབྱོར་མའི་ཁྲིད་དང་འདི་ཚོའི་ཁ་ཐུག་ལ་ག་དུས་ཡིན་ན་ཡང་བས་ཡང་དེ་ནི། ཁྱོད་བལྟས་བྱས། ད་སང་ཉིན་དང་དེ་ནི་དོ་དགོང་དང་དེ་ཚོ་ལ་ཡང་ཁྱོད་བལྟས་བྱས་དེ་ནི་བསམ་བློ་བཏང་བར་བ། དེ་བསམ་བློ་བཏང་བའི་སྒང་ལ་ཡང་དེ་ནི། དཔེར་ན་ཁེ་ས། དེ་ནི་བླ་མའི་རྣལ་འབྱོར་བསྒོམས་བྱས་དེ་ནི། ག་སུ་ཅི་ཡོད་མེད་ནས་དེ་ནི། ཁེ་ས་རྡོ་རྗེ་སེམས་དཔའི་སྒོམ་བཟླས་དེ་བྱས་ཡ་རབས་པ་དེ་འདྲ་དང།

ཨ་མདོའི་ཐོག་ལྕགས་བླ་ན་མེད་པ་ཟུང་འཇུག་རྡོ་རྗེ་འཆང་ཆེན་པོའི་གོ་འཕང། སྙིགས་དུས་ཀྱི་ཚེ་ཐུང་འདི་ཉིད་ལ་ཐོབ་པ་ཞིག་ངེས་པར་དུ་བྱ། དེ་ཐོབ་པར་བྱ་བའི་ཆེད་དུ། འོ་དེ་ནི་རྗེ་བཙུན་རྡོ་རྗེ་རྣལ་འབྱོར་མའི་ལམ་འདི་ལྟ་བུ་ཉམས་སུ་བླངས་ནས། འོ་དེ་ནི་ཐོས་བསམ་ཚུལ་བཞིན་དུ་བྱེད་བསམ་པར་རོ་བ་དེ་འདྲ་ཡོད་དེ་ལྟ་བས་དེ་ནི་ཀུན་སློང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བཅོས་མ་རྩོལ་བཅས་གསལ་བཏབ་སྟེ་གསན་པར་ཞུ། ད་དེ་ལྟ་བས་དེ་ནི། འོ་དེ་ནི་རྗེ་བཙུན་རྡོ་རྗེ་རྣལ་འབྱོར་མའི་འདི་ནི་ཟབ་དོན་མདོར་བསྡུས་ཙམ་འབུལ་བར་བྱས་པ་ལ་དེ་ནི་ལམ་སྤྱི་ཡི་རྣམ་པར་བཞག་པ་མདོ་ཙམ་བཤད་པ་དང་སྐབས་སུ་བབ་པའི་དོན་རྒྱས་པར་བཤད་པ་གཉིས་ཡོད་པས་ན་ནི་བ་ད་དང་པོ་དེ་སོང་ནས

སྤྱི་བོ་ནས་ཡར་ཐོན། སྤྱི་བོ་ནས་ཡར་ཐོན་འགྲོ་བའི་སྒང་ལ་དེ་ནི་ཕུང་པོ་གཉིས་པ་དེ། དེ་ནི་རང་གི་རྣམ་སྨིན་གྱི། ཕུང་པོ་དེ་ནི་འདྲེས་བྱེད་ཀྱི། དེ་སྔས་མ་གི་དེ་ནི། རབ་བྱུང་རབ་བྱུང་མ་བྱས་གོང་གི་དེ་ནི་ཕུང་པོ་ཐ་མལ་པའི་རྣམ་པ་དེ་འདྲ་ཅིག་ལ་གྱུར་ནས། འོ་དེ་ནི་ལིང་གིས་འགྱེལ་བའི་མོས་པ་བྱེད། ཚོགས། འོ་ད་འདུག་སེ་བྱས་ནས་དེ་ནི། དེ་ནི། ད་རང་སེམས་རང་སེམས་རྡོ་རྗེ་རྣལ་འབྱོར་མ་གསལ་བཏབ་པ་དེ་ཡོད་མར་ཕྱིར་ལོག་ནས་མར་གཟིགས་པའི་སྒང་ལ་ཡང་དེ་ནི་ཕུང་པོ་རྙིང་པ་དེ་བ་རྗེས་ནི་དེའི་ཁ་ཐུག་ལ་དེ་ནི་ཡང་ཆོག་མ་ཡིན་ཡོངས་ཀྱི་དེ་ནི་རང་བྱུང་གི་བི་གས་དེ་ནི་རླུང་གི་དཀྱིལ་འཁོར་དང།

དེ། གཏུབ་པའི་སྟངས་ཀ་རེ་བ་བྱས་པའི་སྒང་ལ་ཡར་དེ་ནས་ཁ་ཐུག་ཁ་ཐུག་ལ་བས་དུམ་བུ་དུམ་བུ་དུམ་བུ་ཆད་ནས་དེ་ནས་དེ་ཚང་མ་ལ་བས། འོ་དེ་ནས་ཐོད་པའི་ནང་ལོགས་ལ་ལྷུང་ནས་ཐོད་པའི་ནང་ལོགས་ལ་ལྷུང། འོ་ད་དེ་ལ་ཡར་དེ་ནས་དེ། ནམ་མཁའ་ནམ་མཁའ་དེ་ལ་དེ་ནས་ཨོཾ་ཨཱཿ་ཧཱུྃ་གི་ཡི་གེ་གསུམ་བཀོད་ནས་དེ་ནས་དེ་ནས་བར་དེ་ནས་སྦྱང་རྟོགས་སྦར་གསུམ་བྱས་ཡ་ར་བ་ད་དེ་འདྲ་ཞིག་ཡིན་པ་རེད། འོ་ད་འདུག་སེ་བྱས་ནས་དེ་ནས། རང་གི་བླ་མ་ཚོགས་ཀྱི་མགྲོན་དེ་ལ་ཡར་དེ་ནས།

རང་གི་སྙིང་ག་ལ་དེ་ནི་ཤེས་རབ་ཡེ་ཤེས་དབང་ཐོབ་པའི་མོས་པ་བྱེད། དེ་ནས་གསུམ། གསུམ་ཀ་ནས་བས་ཅིག་ཅར་དུ་དེ་ནི་དཀར་དམར་མཐིང་གསུམ་བྱུང་རྗེས་དེ་ནི་རང་གི་གནས་གསུམ་ལ་ཅིག་ཅར་དུ་ཐིམ་པ་ལ་བརྟེན་ནས། དེ་ནི་དབང་བཞི་པ་ཐོབ་པའི་མོས་པ་བྱེད་པ་རེད། གང་ལྟར་དེ་ནི་འདིའི་ཞོར་རྩ་དེ་ལ་ཡང་དེ་ནི། ད་དུས་སོ་ས་ནས་ས་ནི་གོང་མ་བླ་མ་རིན་པོ་ཆེ་ལ་གསོལ་བ་ནས་སུ་ཅི་ནས་གསོལ་བ་ཡག་པོ་ཅིག་བཏབ་རྗེས་དེ་ནི་རྒྱལ་བ་རྡོ་རྗེ་འཆང་ནས། རྒྱལ་བ་རྡོ་རྗེ་འཆང་ནས་མར་རྡོ་རྗེ་རྣལ་འབྱོར་མ་ལ་ཐིམ་རྡོ་རྗེ་རྣལ་འབྱོར་མ་དེ་དེ་ནི་དཔལ་ཆེན་ནཱ་རོ་པ་ལ་མར་ཐིམ་པ་དེ་ཕྱིར་ནི་མར་རིམ་པས་མར་ཐིམ་རྗེས་དེ་ནི་མར་ཐིམ་གྱིན་ཐིམ་གྱིན་ཐིམ་གྱིན་བྱས་ནས་དེ་ནི་ཐ་མ་དེ་ནི་རྩ་བའི་བླ་མའི་བླ་མ་དེའི་རྩ་བའི་བླ་མ་ལ་ཡང་གཅིག།

འོ་འདི་ནི་མེ་རི་གིས་འདི་ནི་ག་ཟེ་རིགས་ཡིན་པ་ནི་འདི་ནི་བདག་མེད་རྟོགས་པའི་ལྟ་བ་མཚོན་ཡག་རེད་པ་ད་ལྟ་བ་མཚོན་ཡག་རེད་པ་འདི་འདྲ་ཞིག་རེད། འོ་དོ་ཟེ་འདི་ནི་མ་བཟད་པས་འདི་ནི་སྲུང་འཁོར་ཡོད་རེད་བོ་སྲུང་འཁོར་དེ་སྤྱི་ཁོག་གི་ཡས་སྲུང་འཁོར་སྤྱི་ཁོག་གི་ཡས་འདི་ནི་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་ལ་སོགས་པ་འདི་ཚོ་སྒང་ཁ་མཚོན་ཆོག་གི་རེད། འདི་ནི་ག་འདྲ་རེད་ཟེར་ན་འདི་ནི་དཔེར་ན་སྲུང་འཁོར་ཟེར་མཁན་འདི་དཔེ་ཀའི་ཀྲུང་ཨ་ཀྲུང་ཡོན་གྱི་འདི་ནི་ཕྱི་རོལ་གྱི་འདི་ནི་གདོན་དང་གནོད་པ་ལ་སོགས་པ་འདི་ཚོ་སྒང་ག་ལས་སྲུང་ཡག་གི་དེ་ཅིག་རེད་བ། དེ་འདྲ་ཡིན་ཙང་ནི་དཔེར